བདེ་གི་གུ་ལ་ཆེ་གི་ཧ་གོ་ནི་གི་བསྟན་ལུ་ཆེ་གི་ལ་བ་ཡུལ་མི་གི་རེ་ཏིའོ་ར་བེ་རུ་དི་ཟུ་མེ་གི་ཏོ་རུ་ར་ཆེ་གི་ཁབ་ཆི་དི་ཏོའུ་རུ་བྱ་ཆིན་ཆེ་གི་ལ་བ་ལུ་ཡུལ་མི་གི་མུ་བལ་ར་བེ་རུ་དི་ཁ་ལ་ཆེ་གི་དི་ཟུ་མེ་གི་ལུ་ཇུ་དི་ཚུ་ཧ་གོ་སུབ་སེ་སུ་ནི་ཨི་ཁ་ཆེ་བ་ར་ང་ཅེ་མི་དི་ཚུ་གི་དོང་ཁལ་མ་ལམ་ཇོ་དི་མེ་མ་ལུ་འདི་བཟོད་མེད་ཐག་རིང་ས་ལས་འོ་མི་གི་སྨིན་ཏི་ཆུ་ལ་མེ་འབར་ལུ་ཡེ་ནས་ཕྱི་ན་ར་སྒོམ་སྒོམ་ས་ར་སྣ་མ་ས་མེ་གི་དབུས་ན་ཐེན་ཏི་པའི་འོ་མི་སྨིན་ཏི་ཆུ་ལུ་ལོག་ཅི་ལོག་ཅི་ར་ཁོ་གི་ཁྲག་ཏི་ཆུ་ཅེག་ཏི་བའི་ཏི་ར་ད་གོ་ད་ཁྲག་ཏི་ཆུ་ང་གཅིག་གི་ཡ་ད་མ་ཇོ་ད་ལུ་སྣ་མ་ས་མེ་གི་འདི་བཟོད་མེད་གི་ང་གཅིག་གི་དུང་ཡིན་ཏི་ཆུ་པའོ་ཨིན་མེ་ན་འདི་གསུམ་མའི་དུང་ཡིག་འདི་རྣམ་མ་གསུམ་མའི་དཔའ་དེ་ཡོད་བདག་ལུ། འདི་གི་རྣམ་མ་གསུམ་མའི་ཚེབ་ཚིལ་དོ་ཚིལ་དོ་གསུམ་མའི་ང་བྱེད་ཀྱི་འདི་གསུམ་མའི་རྣོག། འདི་པའི་ཡོས་བུ་བྱི་བས་བྱིན་བྱེད་ཕམ་པིན་ཆ་དུས་ཚོད་ཀྱི། སྨན་མ་ས་ད་མ་ར་བྱེད་ཀྱི་ཡ་སྨན་ཁ་ན་སོང་ཡང་བྱིན་པ་ཆོས་ཀྱི་དྲུང་ཚོ་ལུ་བསྟན་འདི་གི་བས་ཆ་ར་གི་ཤ་གི་ལུས་འདི་ག་དེ་སོང་སོགས་ཀྱི་ལས་གཞོམ་བྱི་བའུ་འགའ་མ་བས་ནི་གི་དན་ལུ་བྱེད་ཀྱི། ཡ། སྒྲུང་འཚོ་ལུས་བྱད་ཀྱི་སྟེང་སྒོ། འདི་ཀླད་པའི་ལྕམ་གཅིག་ཡ། སྒྲུང་འཚོ་གི་ཡན་ཆད་པ Doctor གིས་ང་ཅག་ལུས་བྱེད་མིག་གི་སྨན་གྱི་སྒོ་ལས་པས་འདི་སྨན་འདི་ང་ཅག་གི་ཀྲིག་ཀྲིག་པའི་དུས་སྐབས་འདི་ན་ལུས་ང་ཅག་གི་བཟའ་འདི་འོང་གོ། འདི་གསུམ་པའི་བཟའ་འདི་ཇོ་བོ་རུ་ཆུ་བས་བྱིན། ང་ཅག་མིག་འདི་འཚོ་ལུས་སྣར་མ་བསམ་མེད་ཀྱི Fever ཡན་ཆད་པ་དྲིལ་བུ་ལྕགས་པིག་གི་སྒོ་ལས་པས་ང་ཅག་གི་ཆད་ལུས

དགུ། དྲུག། བརྒྱད། དགུ། གཉིས། གསུམ། གཅིག་བདུན་ཀླད་སྐོར་གཉིས། ཡང་ན། གློག་འཕྲིན་ཁ་བྱང། MADHOAWR@gmail.com། ན་འབྲེལ་བ་མཛད་གནང་ཟེར་ཞུ་ནི།

འདི་ག་ཡུལ་མི་གིས། གཉེན་སེམས་མི་ཕམ་སྤིན་ཆ་འདི་ཚོ་ག་ར། སྐྱོན་བརྗོད་བྱ་ར་གི་བཀའ་འདི་ཚོ་ཉན་ནི་གི་བསྟན་ལུགས་ཁོང་གི་སེམས་ཀི་ནང་ན་ལེ་ར་ལ་ལན་ཐབས་སྡིག་པས་སྦས་བྱེད་མི་དགོས་ལ་བའི་ལེ་ཤ་བཀའ་དྲིན་ཆེ། དེ་ར་དོ་རུ་ར་ཁོང་ར་གི་སེམས་ཀི་ནང་ན་ལེ་ར་སྐྱོན་བརྗོད་ཁོང་གི་ལུགས་རྣམས་མ་དེབ་དང་འབྲིང་དེ་བས

ལུས་རྒྱུ་ཧེན་སྟོང་ཏོ་གོ་ནི་གི་དན་ལུ་ཆེ་གི་སེམས་གི་ནང་ན་ལེ་ར་ལ་ལན་ཐབ་ཀོ་བེ་སུབ་ཆེ་ཀ་རོལ་ཅིན་ཅིན་མིའུ་ད་དུས་ཙོའི་ཀ་ར་ང་ཆེ་ཙོའི་ཀ་ར་ཀེན་ཅོ་གི་ཆ་ལ་བེ་མི་མི་ཅི་ཡིན་དེ་ལ་ང་ཙོའི་ཏོ་རུ་ར་ལིའུ་ང་གི་ནལ་མ་ཆེ་གི་ཏ་ཇོ་རུ་ཆི་བེ་ཅིན་དུས་ཙུ་མེ་ཐོང་ཅི་ད་ལིའུ་ཏུ་ན་ལུ་ཏའུ་རུ་རུ་ཆི་བེ་ཅིན་ང་ཆེ་ཙོ་གི་མི་དུས་ཙུ་ཏ་དེ་མ་རེ་ད་ང་ཆེ་ལ་ལེ་ཞོ་བེ་གོ་བེ་སེ་ན་མེ་དུས་ཙུ་མེ་ལ་མ་པ་ལེ་ར་ང་ཆེ་གི

འདི་གི་སྟེང་ལས་མ་ང་བཅས་སྨིག་རྡུལ་ཚུལ་གྱི་རྟགས་དེ་དུས་དུ་འདི་གསུམ་ལས་སྨིག་རྡུལ་གྱི་མ་མཐའི་སེ་ང་བཅས་ཀྱི་འདི་ལ་དེ་བས་འུ་དག་ལུས་ཀྲིག་ཀྲིག་པའི་རང་ར་ག་ཏེ་སོང་སོགས་ཀྱི་ལས་གཞོམ་གྱིས་བས་དེ་འོམ་རུ་གྱི་བས་ཅི་འདི་གི་སྣང་ཞིང་སྐྱོན་ཆོས་ང་ཆ་བཞག་དེ་བས་སྣང། དེ་འདི་གསུམ་ལས་ཆགས་བཞག་སྟེང་གི་དོན་ལུས་ཅམ་ཆི་མ་གཏོགས་ང་བཅས་ཀྱི་ཨང། བདུན་ན་ལུས་རྟགས་དུས་འཇོག་དག་ལུས་ང་བཅས་ཚུལ་ལ་ག་ཏེམ་གྱི་ལས་གཞོམ་བས་དུས

འདི་མི་དེ་ཚུ་ལྟ་དེ་ཟེར་མེནམ་ལུ། མ་ལྟ་ཟེར་མེནམ་ལུ། ལཱ་དེ་ང་ཅག་གིས་ཀྲིག་ཀྲིག་ཀྲིག་ཀྲིག་བའི་བེ་དེ་འགྱོཝ་ད་ལུ། ང་ཅག་གིས་དེའི་འཕྲོ་ལེ་ར་ང་ཅག་གིས་གླ་དེ་ཚུ་ལེནམ་ད་ལུ། ང་ཅག་གིས། ཨ། གླ། གླ་དེ་ལེན་ནི་མ་རེད་ཟེར། ང་ཅག་ནམ་མེད་ས་མེད་ཀྱི་ལེགས་ཤོམ་ཅིག་བེ་གདོང་ཁར་འགྱོ་ནི་མེད་མེད། ང་ཅག་གིས་ལཱ་ག་དེམ་ཅིག་བེ་དེ་ཡོད། ལྟ་རུ་ལྟ་མ་ལྟ་རུ་མ་ལྟ། ང་ཅག་གིས་ལཱ་དེ་ཀྲིག་ཀྲིག་བེ་དེ་ཡོད་ད་ལུ། དེ་ལས་བེ་ཅམ་གྱིས་ང་ཅག་གིས་གླ་དེ་ཚུ་ཀྲིག་ཀྲིག་བེ་ལེན་དེ་འབག་དེ་འགྱོ་ཚུགས། དེའང་ནི་བཙུན་མའི་སྔ་ཕྱི་གི་རྦད་དེ་ཇོ་བོ་དང་ལུ་གུ་མཆོག་གི་ཕོ་བྲང་གི་ནང་ན་ལུ་ང་ཆེན་ལོག་ཕྱི་ལོག་ཕྱི་ར་གུ་མཆོག་ལུ་ང་ང་དེ་ལག་ན་མ་ཤ་ལ་ལས་ཞོན་བས་དེ་ཡུལ་ཤ་ལབ་དེ་བས་ང་ཆེན་ལན་ལིན་མེ་མེ་ང་ལག་དེ་མ་པ་ལ་ར་མ་བས་སེ་དེའི་ང་ཆེ་གི་དེ་བས་ལབ་དེ་མི་ཏུ་བས་དེ་ལག་དེ་ལས་ཞོན་བས་རྦད་དེ་ཇོ་གོ་བྱི་ཡིན་དེ་བེའུ་དང་ལུ་གུ་མཆོག་ང་ཆེན་ག་ར་ལུ་ན་མ་སེ་མེ་གི།

སྐྱོན་བཅོས་ཀྱི་ཆེད་གཱ་རོ་ལ་བྱི་ལ་སྦོམ་གནང་བ་ཟེར་ཞུ་ནི། དོ་རུ་ཆེ་གི། ཧ་གོ་མ་སུབ་རུ་བྱོས་ཅིན་ཏཱ་མ་ལེ་ར། ང་ཅི་མི་དུ་ཅུ་གི་ཅིའི་ཅི་ལུ་ཅམ་པར་ག་ཏའི་བེ་གོ་བི་ན། འདི་གི་ཀོ་ལའི་ཆེ་ལུ་ཤེག་ཏི་བེ་ཡུ། འདི་གི་ཀོ་ལའི་ཤིན་ནི་གི་ཏན་ལུ་ཆེ་གི Efficience ལིའུ་ལྔ་གི་ཨང་གཅིག་ལས་མ་ཆེ་གི་བདུན་སུན་སི་ཏཱ་དི་ཧོ་ཡིན། དོ་རུ་ར།

ཁོང་གིས་སློབ་དཔོན་ཅིག་ཨིན་ཟེར་ང་བཅས་ཚུ་གིས་ལཱ་ག་དེམ་ཅིག་དྲག་དྲག་དཀོན་མཆོག་ཡོད་རུ་ར་མེད་རུ་ར་འགྲང་ར་བི་ཅོམ་རུ་ཆུ་བེ་ཅིན་ང་བཅས་ལུ་དི་ཟུ་གི་བྱིན་རླབས་ང་བཅས་ཀྱིས་ཐོབ་ནི་ད་ནངས་པ་གི་གནངས་ཚེ་གི་ལས་རིམ་གི་ནང་ཞིང་ཁྱེད་ལུ་ལོག་ཅི་ལོག་ཅི་སླབ་ནི་ང་གི་ནངས་པ་ལུ་དི་ཟུ་མེ་གི་ཨ་ལུ་དི་ཚུ་དང་རང་གི་ཕམ་སྤུན་ཆ་དི་ཚུ་ལུ་ག་དེ་བེ་ང་བཅས་དཀོན་མཆོག་གི་སྐུ་མདུན་ལུ་ང་བཅས་འཆམ་ཏོག་ཏོ་བེ་དི་དགོཔ་ཨིན་ན་ཐབ་ཇ་དི་ཟིང་དི་བེ།